དེའི་དུས་ཚོད་དེ་ཁྱེད་ཚོ་ཨ་ས་གའི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གའི་སྨོན་ལམ་དང་བྷའི་བྷལ་ནང་གི། འགྲོ་སྟངས་དང། ཡ། ཡང། གཡུང་མ། རང་གི། འཇིག་རྟེན་ལ། ཕན་ཐོགས་མཁན་གྱི། གསུང་དང། ཆོས་གཏམ་དང། ན་ཚ། མི་ཡོང་གི། ཐོག། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ལྡིའུ། ནང་ནས། མི་མང། ལན་གྱི།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་བསྐྱལ་སའི་གི་རྒྱ་དེ

ཡབ་ཡེ་ཤུ་ལ་ཕྱག་འཚལ་ལོ། ཡབ་ཡེ་ཤུ་གི་འགྲོ་སྟངས་ཀྱི་ཐོག་ལ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་སླེབས་པའི་སྐབས་ལ། ང་ལ་ཡང་རོགས་རམ་གནང་རོགས་གནང་རྗེས། ཡབ་ཡེ་ཤུ་གི་བཀའ་དང་ཡབ་ཡེ་ཤུ་གི་འགྲོ་སྟངས་ཀྱི་ཚིག་ཚང་ཁུག་དེ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཕུལ་མཁན་སྐབས་ལ་ང་ལ་རོགས་རམ་ཅིག་གནང་རོགས་གནང་ཅེས་ང་འདི་ལ་ཐུགས་རྗེ་ཆེ་ཞིག་ཞུ་གི་ཡིན་ནོ་ཞེས།

རེད། གལ་ཏེ་ཁྱེད་རང་གིས་དོན་དད་པ་དང་ཡིད་ཆེས་བྱས་ན། ཁོང་གིས་ཁྱེད་རང་གི་སྡིག་པ་ཁྱེར་གནང་གི་རེད། གལ་ཏེ་ཁྱེད་རང་གིས་ནོར་འཁྲུལ་བྱས་ན་བླ་ན་མེད་པའི་དཀོན་མཆོག་ལ་དགོངས་པ་སློང་ན་གནང་གི་རེད། གལ་ཏེ་ཁྱེད་རང་ལ་མི་ཞིག་གིས།

སྡོད་ཀྱི་ཡོད་རེད། ཁོང་གིས་ཁྱེད་རང་ལ་ན་ཚ་ཚང་མ་ནས་གསོ་བ་དྲག་པོ་ཡོད་རེད། ཡེ་ཤུ་གིས་ཁྱེད་རང་ལ་འཇིགས་པ་མེད་པའི་གི་རྒྱལ་ཁ་གནང་གི་རེད། ཡེ་ཤུ་གིས་ཁྱེད་རང་གི་གོམས་གཤིས་ངན་པ་ཚང་མ་ནས་ཐོན་པ་གནང་གི་རེད། མི་ཚེ་འདི་རྫོགས་པའི་གི། རྗེས་ལ་ཁྱེད་རང་ལ་ཡེ་ཤུ་ཡི་མཉམ་དུ་ཞིང་ཁམས་ལ་ནང་གཅིག་ཡོད་རེད། ཡེ་ཤུ་ཡིས་ཁྱེད་རང་གི་མི་ཚོ་ཞིབ་ཚ་ཡི་ཐོག་ནས་རྟག་དོན་ཡི་བྱེད་ཀྱི་ཡོད་དེར་བརྟེན་རྟག་པར་སྨོན་ལམ་བརྒྱབ་པའི་དྲན་གསོ་བྱེད་དགོས། ཁྱེད་རང་གིས་ཡེ་ཤུ་ཡི་སྐོར་བཤད་པ་རྣམས་ནང་མི་དང་གྲོགས་པོ་ལ་ཡང་བཤད་དགོས། ད་ཁྱེད་རང་བླ་ན་མེད་པའི་དཀོན་མཆོག་གི་མི་ཚང་གི་ནང་སྐྱེས་པ་རེད། གཙོ་བོ་ཡེ་ཤུ་གི་ཁྱེད་རང་ལ་ལ་བདེན་པ་གང་ཡིན་པ་བྱེད་པ་ལས་རོགས་པ་གནང་གི་རེད་བླ་ན་མེད་པའི་དཀོན་མཆོག་གི་བཀའ་ཡག་པོ་འདི་རེད་ཐུགས་རྗེ་ཆེ། ཁྱེད་ཚོ་མི་མང་ལྷན་རྒྱས་རྣམ་པ་ཚོ། བླ་ན་མེད་པ་མེད་པའི་དཀོན་མཆོག་མི་ཚང་མ་ལ་བྱམས་པོ་ཡོད་བླ་ན་མེད་པའི་དཀོན་མཆོག་གི་འཛམ་བུ་གླིང་བཟོས་པ་རེད་ཁོ་ཚོ་ཡི་མིང་ལ། ཁོ་ཚོ་ཡི་མིང་ལ་ཨ་དམ་དང་ཧ་བ་ཟེར་ཡོད་ཁོ་ཚོ་ཡི་ནང་དང་ཨི་སི་ར་ཨེལ་གི་བུ་རང་རེད་བླ་ན་མེད་པའི་དཀོན་མཆོག་དཀོན་མཆོག་ནི་ཡང་དག་པ་རེད་ཡང་དག་པ་རེད་ཁོང་གིས་ཁོང་ཚོ་ལ་གནས་ཚུལ་ཡག་པོ་ཆ་བརྟག་བྱུང་བའི་གི་འདུན་པ་ཡོད་རེད་ཁོང་ཚོ་ག་རེ་བྱེད་དགོས་པ་དང་མི་མི་དགོས་པ་བླ་ན་མེད་པའི་གི་དཀོན་མཆོག་གིས་ཨ་དམ་དང་ཧ་བ་ལ་བླ་མེད་པའི་གི་བླ་ན་བླ་མེད་པའི་གི་བླ་ན་མེད་པའི་གི། མཆོག་གི་བཀའ་ལ་ཉན་དང་མ་ཉན་པའི་གི་ནུས་པ་ཡོད་པ་རེད། བདུད་ཀྱིས་བླ་ན་མེད་པའི་གི་དཀོན་མཆོག་གི་དང་ཁོང་གི་ནང་མི་ལ་གཏད་པའི་གི་ཁོང་གི་བདུད་དེ་ཚོ་ཡི་ལྡུམ་ར་ཡི་ནང་ལ་སླེབས་ནས་སྦྲུལ་གི་གི་གཟུགས་པོ་ཡི་ནང་དུ་ནས་འཕྲུལ་བ་རེད། ད་ཀྱི་ཧ་བ་ལ་ལ་འདས་པའི་བླ་ན་མེད་པའི་གི་དཀོན་མཆོག་གི་ཁྱེད་རང་ལ། བདེན་པ། བཤད་ཡག་མི་ཐུབ་ཧ་བ་ཡིན་གྱི་བདུད་ཀྱི་བཀའ་ལ། ལ་ཡིད་ཆེས་བྱས་པ་རེད་ཨ་དམ་གྱི། ཡིད་ཆེས་མི་དགོས་པ་ཤེས་ཀྱི་རེད། ཡིན་ན་ཁོང་བླ་ན་མེད་པའི་གི་དཀོན་མཆོག་གི་བཀའ་ལ་ལ་ཉན་པའི་གི་ཐག་པ་ཐག་བཅད་པ་རེད། ཨ་དམ་གྱིས་བླ་ན་མེད་པའི་དཀོན་མཆོག་གི་བཀའ་ལ་ཉན་དུ་དེར་སྡུག་ཅག་ཞེ་པོ་ཡི་གཅིག་ཆགས་པ་རེད་ཁོ་ཞེད་ནས་བླ་ན་མེད་པའི་དཀོན་མཆོག་ནས་ཡིབ་པའི་གི་ཐབས་ཤེས་མང་པོ་བྱས་པ་རེད་བླ་ན་མེད་པའི་དཀོན་མཆོག། གིས་གསུངས་པ། ཡང་ཨ་དམ་ཁྱེད་རང་གིས་སྡིག་པ་བསགས་པ་རེད་ད་ཁྱེད་ཚོ་ལ་ལྡུམ་ར་བཞག་ནས་འགྲོ་དགོས་རེད་འཛམ་བུ་གླིང་གི་ཕོ་ཤིང་བྲག་ཡོད་པའི་ཚབ་ལ་འཛམ་བུ་གླིང་གི། ཕོ་ཤ་ཕོ་ཆགས་པ་དང་དགའ་པོ་ཡོད་པའི་གི་ཚབ་ལ་མ་དགའ་བ་ཆགས་པ་རེད་མི་རྣམས་ཕར་ཚུར་གསོད་རེས་ཡག་འགོ་བཙུགས་པ་རེད་ཨ་དམ་དང་ཧ་བ་ནི་ང་ཚོ་ཚང་མ་གི་རླབས་ཆེན་གྱི་གི་མེས་པོ་རེད་གི་གི་རེད་ཚང་མ་ཚང་མ་ཡང་དེ་ཚོ་ཡི། གང་ལ་ཟེར་ན་ཨ་དམ་གྱིས་སྡིག་པ་བསགས་པ་རེད། ང་ཚོ་ཚང་མ་སྡིག་པ་བསགས་ཐིག་གི་ཕྱིར་ཐིག་ཕྱིར་ཐིག་བྱས་པ་རེད། བླ་ན་མེད་པའི་དཀོན་མཆོག་ལ་མི་གསལ་གྱི་གི་འཆར་གཞི་གཅིག་པ་ཡོད་མི་ཚང་མ་སྡིག་ཅན་ཡིན་ཨང། ད་དུང་ཡང་ཁོང་གིས་བྱམས་པོ་གནང་གི་ཡོད་ན་བླ་ན་མེད་པའི་དཀོན་མཆོག་གིས་མི་མི་ཡི་ཐག་གཅོད་གནང་བ་རེད། དེར་བརྟེན་ཁོང་གི་སྲས་མི་ཡུལ་ལ་ཕེབས་པ་རེད། ཡིན་ནའང་ཁོང་གི། པ་ལགས་ནི་ཡབ་ཆེན་བླ་ན་མེད་པའི་གི་དཀོན་མཆོག་རེད། ཡེ་ཤུ་ཁོང་གི་པ་ལགས་ནི་ཡབ་ཆེན་དཀོན་མཆོག་རེད། དེར་བརྟེན་ཁོང་ང་ཚོ་ནང་བཞིན་འཁྲུངས་ཡོང་པ་རེད། ཁོང་སྡིག་པ་མེད་པའི་གི་མེ་ལོང་མེ་ལོ་བཞུགས་པ་རེད། ཡེ་ཤུ་ང་ཚོ་ཡི་སྡིག་པའི་གི་དོན་ལ་གྲོངས་པ་བླ་ན་མེད་པའི་གི་དཀོན་མཆོག་གིས་བཤད་བྱ་གུ་ཡོད་རེད། ས་ཆ་ག་ག་པར་མི་རིགས་ཐམས་ཅད་ཀྱི་ཡང་མི་རྣམས་ཀྱི་སྡིག་པ་བྱས་པའི་གི་དད་པ་ཚང་མ་ཁོང་གིས་ཁྱེར་ཐུབ་ཀྱི་ཡོད་རེད། དེར་བརྟེན་ཁོང་རང་རྒྱལ་རྒྱང་ཤིང་ལ་གྲོངས་བཅུག་པ་རེད། ཡེ་ཤུ།

ཁོང་གིས་ང་ཚོ་ཡི་སྡིག་པའི་གི་ཉེས་པ་ཁྱེར་བའི་གི་ཆེད་དུ་གྲོངས་བཅུག་པ་རེད་ཡང་དེས་གསུངས་པ་རེད་ཡབ་ཡེ་ཤུ་གི་དོན་གི་འགྲོ་སྟངས་དང་བྱས་ཙང་ཁོང་གི་བཀའ་དང་ཐུགས་རྗེ་ཆེ་གི་ཞུ་གི་གསུང་རབ་དེ་ངས་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་ཚར་པ་རེད་ཁྱེད་ཚོ་མི་མང་ཚང་མ་ཐུགས་རྗེ་ཆེ་ཞུ་གི་རེད་ང་ད་ལྟ་ཁྱེད་ཚོ་མི་མང་ཚང་མ་ལ་གུང་སངས་གཅིག་ཞུ་གི་རེད་ཅིག་རེ་ཌིའོ་ཉན་མཁན་གི་མི་མང་འདི་ནི་དུས་ཚོད་འདི་ནི། དེས་གཏམ་དང་ཡབ་ཡེ་ཤུ་གི་ཕྱོགས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་དེ་རིང་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་མཁན་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅིག་སང་ཉིན་ཡང་འདི་གའི་དུས་ཚོད་ལ་འོ་རང་ཚང་མ་ཡང་ཐུག་གི་རེད་དེ་རིང་གི་དུས་ཚོད་ལ་ཁྱེད་ཚོ་མི་མང་ཚང་མ་ལ་གུང་སངས་གཅིག་ཞུ་གི་རེད་ཐུགས་རྗེ་ཆེ་ཨ་ས་གི་བ་ནི་རེ་ཌིའོ་ཚོགས་པའི་གི་མི་མང་ཚང་མ་ལ་གུང་སངས་ཞུ་གི་རེད་བཀྲ་ཤིས་བདེ་ལེགས་ཨ་མིན། ལས་རིམ་ཨ་ས་གི་བ་ནི་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིན་གི་འདི་ལས་རིམ་འདི་ག་འདྲ་གལ་སྲིད།

མི་དམངས་རྣམ་པ་ཚོ། ད་ཡང་དེ་རིང་གི་ང་ལས་རིམ་གཅིག་འཁྱེར་ནས་ཁྱེད་ཚོ་མི་དམངས་ཚང་མའི་གི་བར་ལ་འདི་རེ་དྲོ་ནང་ལ་སླེབས་ཡོང་བ་རེད་ད་ཁྱེད་ཚོ་མི་དམངས་ཚང་མ་དེ་ཡང་གསན་ཞུ་རོགས་གནང་ཅིག་ད་དེ་རིང་གི་དེ་ལས་རིམ་གི་དུ་འགྲོ་སྟངས་དེ། ད། དགོན་པའི་ལས་ནང་ལ་ལས་ཀ་སྤེལ་མཁན་གི།

རང་དང་ཆེན་པོར་བཟོ་བ། ད་ནི་མི་ཡི་ག་རང་ལ་ཆེན་པོ་བཟོ་ན་འདིའི་ཡག་པོ་ཕུད་མི་ཚེ་ཡག་པོ་རེད། ཨོ་ཁོ་པ་ཨོ་དེ་ཡིན་པ་ཞིག་ཁོ་ད་འདིའི་དགོན་པའི་ག་ཚུལ་ཁྲིམས་ག་ཁོ་བདག་པོ་ཡིན་པ་རེད་ད་ཁོ་ར་ག་ཁ་དེ་ལ་ཉན་དགོ་གི་མེད་མི་མང་ཚང་མ་ཁྱེད་རང་ག་ཅི་བྱེད་འོང་ན་དེ་ནི་འདི་མི་ཚེ་ཡག་པོ་ཅི་གང་ཡང་དང་པོ་ད་ཡབ་ཡེ་ཤུའི་ག་འགྲོ་སྟངས་ལ་ཡབ་ཡེ་ཤུ་ག་བྱེད་ཅེས་མི་མང་བརྒྱ་སྟོང་ཁྲི་འབུམ་འོང་པ་རེད།

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།